འདབ་མ་འགའ་རེར་གཙུག་ལག་སློབ་གཉེར་ཁང་དབུ་འབྱེད་མཛད་སྒོའི་ཐོག་ཆིབས་བསྒྱུར་བསྐྱངས་གནང་ཡོད་པའི་ཞིབ་ཕྲའི་གནས་ཚུལ་ཁག་ངོ་སྤྲོད་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོ་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་གི་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།

དུས་ད་ལྟ་བར་ལ་མི་ཉམས་པར་གནས་ཐུབ་ཡོད་པ་འདིའི་ཐོག་ནས་བཀའ་སློབ་འདུག་སེ་གནང་སོང། ཆོས་གྲོགས་རྣམ་པ་ལྷན་རྒྱས་ཨེ་ནི་ཚང་མ་ལགས་ལ་ཞུ་ཡག་ལ་ཡག་ཨེ་ནི་ད་དེ་ག་སུ་འོད་དར་བོད་བོད་ཀྱི་སངས་རྒྱས་ཀྱི་ཆོས་ད་མགོ་སྟོད་རྒྱ་གུང་བྲན་གྱིས་ཆོས་ལུགས་ལ་ཡ་དཔེ་མི་དགའ་གྱི་བུ་གའི་དམ་དྲག་པོ་བྱས་བྱས་འདུག་སེ་རེད་རེད་དེ་གཙོ་ཆེ་ཤོས་བོད་རྒྱ་ཆེ་མི་མང་གི་ཆོས་དད། ཨེ་ནི་མི་རིགས་ཀྱི་ཞེན་ཁོག་སྙིང་སྟོབས་དེ་རིགས་ཐོག་ནས་བོད་ཀྱི་ཆོས་དང་རིག་གཞུང་འདི་དུས་ད་ལྟ་བར་དུ་བོད་ཀྱི་བོད་ཀྱི་ཞིག་ཉམས་པ་མེད་པ་ཞིག་གིས་སླར་སླར་འགྲོ་ཡ་རུ་མེད་བདེ་བ་ཅིག་ཚང་མས་དོ་སྣང་བྱེད།

ཨེ་ནི་ཚན་རིག་གི་མཁས་པ་དེ་ཚོའི་གྲས་ཀྱིས་སེམས་ཁམས་རིག་པའི་སྐོར་ལ་ནཱ་ལེནྡྲའི་མཁས་པའི་གཞུང་གི་གསུངས་བཞག་པའི་ཨེ་ནི་སེམས་ཁམས་རིག་པའི་སྐོར་དེ་དམིགས་བསལ་གྱི་དོ་སྣང་བྱས་བྱས་བྱས་ཙང་ག་ད་བོད་ཀྱི་ཨེ་ནི་སངས་རྒྱས་ཀྱི་བསྟན་པ་དེ་སེམས་ཁམས་རིག་པ་དང་འབྲེལ་ནས་ཡོད་བསྡད་པ་དེའི་སྐོར་ལ་ཨེ་ནི་དེ་སྔ་ནང་ཆོས་འབྲེལ་བ་མི་བྱེད་མཁན། ད་ལྟ་ཡིན་ནའི་ནང་ཆོས་ལ་དད་པ་མེད་མཁན་གཅིག་གིས་ཡིན་ནའི་གཅིག་གིས་སེམས་ཁམས་རིག་པའི་སྐོར་ལ་ཡང་དོ་སྣང་གསར་པ་བྱས་བྱས། དཔེར་ན་ངའི་རྩ་ལ་ཡང་ཚན་རིག་པ་འདི་རིགས་མང་པོ་ཐུག་ཀ་ཡོང་གི། སེམས་ཁམས་རིག་པའི་སྐོར་ལ་ཅིག་སྐད་ཆ་དྲི་ཡ་འདྲ་ཡོང་གི་འདུག་དེ་ག་ནང་བཞིན་གྱི་ཆོས་རྣམས་ཀྱི་ཡིན་ལུགས་ཟེར་མཁན་དེ་ཕར་ཕར་ཕར་ཕར་ཕར་དུ་སེ་རེ་ཡིན་ན། བཏགས་དོན་བཙལ་ནས་རྙེད་རྒྱུ་མེད་བསྡད་པ་ཅིག་དེའི་ཐོག་ལ་ཚན་རིག་པས་དོ་སྣང་བྱེད་ཀྱི་འདུག་ལ། ང་རང་ཚོ་ནང་པའི་གཞུང་གི་ནང་ལོགས་ལ། བསམ་པ་བཟང་པོ་བྱང་ཆུབ་ཀྱི་སེམས་དེ་དང་སྟོང་ཉིད་ཀྱི་ལྟ་བ་ཟུང་དུ་འབྲེལ་ནས་འགྲོ་གི་ཡོད་རེད་སྟོང་པ་ཉིད་ཟེར་ཡ་དེ་ང་རང་ཚོ་ལ་ཡ། ཅིག་སོ་སོའི་མྱོང་བ་ཡིན་ནའི་རེད།

ང་རྩ་ཆེན་པོ་རེད་གཞན་དག་ཚོར་ད་ག་སེ་རང་དོ་སྣང་མི་བྱེད་ཡ། དེ་ཕར་སེལ་ཡ་ལ་གཞན་གཅེས་འཛིན་གྱི་བློ་དེ་བློ་སྦྱངས་བྱས་སེམས་ཅན་ཚང་མ་ལོ། པའི་རང་དང་པའི་གང་དག་གཅེས་ཀྱི་པའི་སེམས་ཐག་ཉེ་པོ་ཡོད་བསྡད་པ་ཅིག་ལ་བརྟེན་ནས་སེམས་ཅན་ཐམས་ཅད་ལ་ཕན་བདེ་བསྒྲུབ་ཡ་གི་བློ་གཅིག་སྐྱེས་རང་གཞན་དོན་ནི་རབ་བསྒྲུབ་ཕྱིར་བྱང་ཆུབ་སེམས་ནི་བསྐྱེད་པར་བྱ་ཟེར་ཏེ། རང་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས་རེད་བཞག། གཞན་དོན་བསྒྲུབ་ན་ཡང་བྱང་ཆུབ་ཀྱི་སེམས་རེད་བཞག། དེ་འདྲ་གི་སེམས་པ་བཟང་པོ་དེ་གིས་དངོས་གནས་དྲང་གནས་ཀྱི་སོ་སོར་སེམས་སྐྱིད་པ། ཨེ་ནི་སེམས་སྐྱིད་པའི་ཞོར་ལ་ལུས་བདེ་བ། པའི་བསམ་བློའི་ནང་ལ་ཡང། ཇི་ཙམ་གྱིས་གཞན་གཅེས་པར་འཛིན་པའི་བློ་ཡོད་པའི་ཚོད་ཀྱིས། བསམ་བློ་དེ་ལྷོད་ཤིག་ཤིག་བྱ་གི་འདུག་པ། ཞེ་པོ་ཞིག་ཁྱད་པར་འདུག། དེ་ནས་མུ་མཐུད་བཀའ་སློབ་ནང་ལོགས་ལ། རང་གཅེས་པར་འཛིན་པའི་བློ་འདི་ནི་གཞན་དབང་དུ་བཏང་བྱས་རྗེས་གནོད་འཚེ་མང་པོ་ཅིག་གིས་བཟོ་གི་ཡོད་རེད་ལ་གཞན་གཅེས་འཛིན་གྱི་བློའི་ནུས་པའི་ཐོག་ནས་ཁ་ནས་ནི་དམངས་གཙོ་དང་རང་དབང་ཞེས་བྱས་རྗེས་བཤད་གི་ཡོད་པ་ཡིན་ནའི་ལས་དོན་ངོ་མ་སོ་སོའི་ཐོབ་ཐང་དང་དབང་གི་ཐོག་ལ་སྒྲུབ་ཀྱི་ཡོད་དུས་མིའི་ཞི་བདེ་འདི་གས་དཀྲུག་གི་ཡོད་པ་འདི་གས་ཀྱི་ཐོག་ནས་ད་གལ་ཆེ་ཤོས་དེ་གཞན་ལ་ཕན་པ་སྒྲུབ་ཡག་འདི་གནད་འགག་བྱས་གི་ཡོད་པ་འདི་གས་ཀྱི་ཐོག་ནས་རྒྱལ་བ་རིན་པོ་ཆེ་ནས་བཀའ་སློབ་འདུག་སེ་ཞིག་གནང་སོང། ས་དེ་འདྲ་ཡིན་དུས་ཙ་ནས་སོ་སོའི་སེམས་ཀྱི་ཞི་བདེ་ཡོང་ཡག་དེ་བྱང་ཆུབ་ཀྱི་སེམས་སྒོམ་ཡག་དེ་གས་ཞེ་པོ་ཅིག་ཕན་ཐོགས་ཡོད་བསྡད་པ

ཨེ་ནི། ཅེས་ཀ་རུ་ནཱ་ཟེར་རྒྱུ་དེ་ཡང་གཅིག་གིས་སེམས་པ་བཟང་པོའི་སྐད་ཆ་ཙམ་མ་ཡིན་པར་ཨེ་ནི་སྣང་བ་ལྟར་དུ་གྲུབ་མེད་བསྡད་པ་ཆོས་རྣམས་བཏགས་དོན་བཙལ་ན་མིང་གི་དབང་གིས་ཡོད་ཙམ་ཞིག་མ་གཏོགས་དོན་སྟེང་ནས་བློ་ལ་སྣང་བ་འདྲ་ཞིག་རང་ངོས་ནས་གྲུབ་བསྡད་པ་ཞིག་གཏན་ནས་མེད་བསྡད་པ་ཞིག་གི་བསམ་བློ་ཞིག་འཁོར་ནས། དེ་འདྲ་གི་སྟོང་ཉིད་ཀྱི་ལྟ་བ་དང་བྱང་ཆུབ་ཀྱི་སེམས་ཟུང་དུ་འབྲེལ་ནས་ད་བསམ་བློ་བཏང་ཡོང་དུས། ཞེ་པོ་ཅིག་གི་སེམས་ལ་ཞི་བདེ་ཡོང་ཡག། སེམས་དཀྲུག་མཁན་གྱི་ང་རྒྱལ་དང་ཕྲག་དོག་ཟེར་རྒྱུ་དེ་རང་ཤུགས་ཀྱི་ཕར་ཤུགས་ཆུང་དུ་ཕྱིན་བྱས་ཕན་ཐོགས་ཞེ་པོ་ཞིག་འདུག། ད་ང་རང་ཆ་བཞག་ན་བཅོམ་ལྡན་འདས་ཀྱི་རྗེས་འབྲང་དགེ་སློང་གཅིག་རེད། ཆུང་ཆུང་སྒང་ནས་གཞུང་འདི་ཡི་དེ་བལྟས་པ་རེད། ཨེ་ནི་རིམ་པས་རིམ་པས་ཀྱི་ཉིན་རེ་བཞིན་དུ་བློ་སྦྱངས་ནས་ཡོང་དུས་ཙ་ནས་དངོས་གནས་དྲང་གནས་ཀྱི་སེམས་ཀྱི་ཞི་བདེ།

ཇི་ཙམ་གྱིས་གཞན་གཅེས་པར་འཛིན་པའི་བློ་དེ་ཡོད་པ་དང། སྣང་བ་ལྟར་དུ་གྲུབ་མེད་བསྡད་པའི་སྟོང་པ་ཉིད་ཀྱི་གོ་བ་དེ་གུ་རུ་ཡོད་པ་ཡིན་ན། སེམས་ལ་ཞི་བདེ་རང་ཆས་སུ་ཡོང་བསྡད་མཁན་ཅིག་དང། ཉིན་མཚན་དུས་དྲུག་ཏུ་སེམས་པ་ལྷོད་ཤིག་གེ་སྡོད་ཡ་གཅིག་གི་ཚེ་སྒྲུབ་དང་ལུས་ཀྱི་འཕྲོད་བསྟེན་གང་དག་ཡག་ཤོས་ཤིག་རེད་བཞག་སྟེ།

དཀའ་སྡུག་གི་བའི་སེམས་ལྷོད་ལྷོད་ཡོང་ཡག་ཅིག་དང། དེ་ལ་བརྟེན་ནས་མི་ཚེ་རིང་པོ་ཡོང་ཡག་ལ་དེ་ཞེ་པོ་ཅིག་ཕན་ཐོགས་འདུག། དེ་ནས་མུ་མཐུད་བྱས་ད་ནང་པའི་གཞུང་ནས་གསུངས་པའི་ནི་སེམས་ཁམས་རིག་པའི་ཐོག་ལ་དོ་སྣང་བྱས་ན། ལུས་བདེ་ལ་སེམས་པ་སྐྱིད་པོ་ཡོང་རྒྱུ་ཅིག་རེད་ལ་འཛམ་གླིང་ཞི་བདེ་ཡོང་ཡག་ལ་ཡིན་པ་ན་ལས་གལ་ཆེན་པོ་ཅིག་བྱེད་ཀྱི་ཡོད་པའི་གནས་ལུགས་ངོ་སྤྲོད་འདུག་སེ་ཅིག་གནང་སོང། ས་དེ་འདྲ་ཡིན་དུས་ཨེ་ནི། ཆོས་གྲོགས་ཚང་མ་ལགས་ལ་ཡ། གང་ལྟར་ནང་པའི་གཞུང་གི་ནང་ནས་ནང་པའི་ཨེ་ནི། ལྟ་གྲུབ་ཁས་བླངས་ན་མ་བླངས་ན་ནང་པའི་གཞུང་ནས་གསུང་བཤད་པའི་སེམས་ཁམས་རིག་པ་དེ་ཚོའི་ཐད་ལ་དོ་སྣང་རྟོག་ཞིབ་བྱེད་བྱེད་ཀྱི་ཡིན་ན། དངོས་གནས་དྲང་གནས་ཀྱི་ལུས་བདེ་བ་སེམས་སྐྱིད་པ་འདི་བརྒྱུད་ནས། དངོས་གནས་དྲང་གནས་ཀྱི་འཛམ་གླིང་ཞི་བདེ་ཟེར་ཡ་འདི། སེམས་ཞི་ཞིང་དུལ་བ་འདིའི་ཐོག་ནས་འཛམ་གླིང་ཞི་བདེ་ཡོང་ཐལ་ཆ་རེད། འཛམ་གླིང་ཞི་བདེ་དཀྲུག་མཁན་དེ་སེམས་ང་རྒྱལ་དང་ཕྲག་དོག་དང་དེ་འདྲས་ཀྱི་གཞན་དབང་དུ་སོང་ནས་ཨེ་ནི་འཛམ་བུ་གླིང་འདིའི་སྒང་ལ་ཅིག་གི་འཛམ་གླིང་དམག་ཆེན་དང་པོ་དམག་ཆེན་གཉིས་པ

ཁོས་རྒྱུ་མཚན་བསམ་བློ་བཏང་ནས་སེམས་ཀྱི་ཞི་བདེ་བཟོ་ཡག། སངས་རྒྱས་ལ་སྐྱབས་སུ་མཆི་ཟེར་ཡག་གི་དད་པ་གཅིག་པོ་གི་ཅིག་མ་ཡིན་པ། གང་ལྟར། སེམས་དཀྲུག་མཁན་དེ་ག་རེས་བཟོ་གི་འདུག་ག། གཙོ་བོ་སེམས་ཁམས་རིག་པའི་བསམ་བློ་བཏང་དུས་བསམ་བློ་བཏང་ནས་ད་དེ་ཞེ་པོ་ཅིག་རེད་ཤག། བྱས་ཙང་ངའི་རང་ངོས་ནས།

སེམས་ཀྱི་ཞི་བདེ་འདོད་བསྡད་མཁན་ཅིག་རེད། བྱས་ཙང་སེམས་ཀྱི་ཞི་བདེ་ཡོད་རེད་ཡ། ཅིག་གིས་ངའི་ངོས་ནས་ནམ་རྒྱུན་འགྲེལ་བཤད་རོ་རྒྱབ་བྱས་མང་པོས་དགའ་པོ་ཞིག་འདུག་རྩ་དེ་འདྲས་ཡིན་དུས་ང་རང་ང་རང་ཚོ་དེ་རིང་འདིར་འཛོམས་བྱས་དེ་ད་རིས་སུ་མ་ཆད་པའི་མི་ཆོས་རྒྱུད

ཨ་ཏི་ཏི་ཚང་བ་རོང་བོ་གོང་པ་ལྕང། དེ་ནས་རྒྱལ་བ་རིན་པོ་ཆེ་གིས་ནི་བཀའ་སློབ་ནང་ལོགས་ལ། ད་བོད་ཀྱི་ཆོས་དང་རིག་གཞུང་འདི་ཡིན་པས་ན་ཉིན་རེའི་འཚོ་བའི་ནང་ལོགས་ལ་འབྲེལ་བ་ཡོད་པ་ཅིག་གི་ཆགས་ཀྱི་ཡོད་རེད་ལ་ཆོས་ཞེས་བྱ་ལབ་དུས་ཀ་ནས་སེམས་བཟོ་བཅོས་བརྒྱབ་ཡག་དེ་ཡིན་པ་ནི་ཚང་མས་ནི་ཤེས་དགོས་ཡག་དེ་གལ་ཆེན་པོ་ཡིན་པའི་སྐོར་ལ་ངོ་སྤྲོད་འདུག་སེ་ཅིག་གནང་སོང། ང་ཚོ་ད་སོ་སོའི་ལུང་པ་བྲལ་དེ་རང་དབང་བྲལ་བྱས་འདུག་སེ་རེད་དེ་ཡིན་ནའི་དོན་དག་རེད་འདུག་བསམ་བློ་བཏང་ན་དེ་རིང་ཁ་སང་རྒྱ་རིགས་ནང་ལ་བོད་ཀྱི་ནང་ཆོས་དང་དོ་སྣང་དོ་སྣང་བྱེད་མཁན་ད་བོད་ཀྱི་ནང་ཆོས་ཀྱི་ཀྱི་བསླབ་བྱ་ལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་བྱས་ཙང་ང་རང་ཚོ་དེ་རིང་འདིར་རྒྱ་གར་ལ་རྒྱ་གར་ལ་ཡོད་བསྡད་པ་ཚོས

ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་ཟེར་ཡག་གི། སྨོན་ལམ་འདི་འདྲའི་ཤུགས་ཆེན་པོ་བརྒྱབ་བསྡད་ཀྱི་ཡོད་རེད། འདི་སྨོན་ལམ་ཚིག་ཙམ་མ་རེད་སེམས་ཀྱི་གཏིང་ནས་ཇི་སྲིད་ནམ་མཁའ་མ་ཟད་ཀྱི་བར་ལ་སེམས་ཅན་གྱི་དོན་བྱེད་བསམ་པའི་བློ་འདི་འདྲ་ཞིག་སླེབས་ཡོང་དུས་ཙ་ན

ཟེར་ས་འོ་ན་དེ་འདྲའི་གི་ང་ཚོ་ལྷན་སྐྱེས་ཀྱི་འགྲོ་སྟངས་དེ་ནུས་པ་རུ་ཡོད་བསྡད་པ་དེ་ང་ཚོ་ནམ་ཡང་བར་མ་ཆད་པར་བྱས་ནས་བྱས་ཀྱི་བརྩེ་བ་ཟེར་ཡ་དེ་དུས་རྒྱུན་གཏན་ནས་སོ་སོའི་བས་མི་ཚེའི་འགྲོ་སྟངས་རུ་ཁོ་རང་བརྩེ་བ་དང་འབྲེལ་དེ་ངས་གཅིག་གིས་བྱེད་ཡ་དེ་དཔེ་གལ་ཆེན་པོ་འདུག་དེ་ཚང་མས་དགོངས་པ་བཅངས་བྱེད་ཀྱི་ང་ཚོ་བོད་རིགས་ཚོ་དང་ཨ་ཅང་ཅང་ཨ་ནི་བོད་རིགས་མ་ཡིན་པ་ནང་པ་མེད་མཁན་ཆོས་མེད་མཁན་ཚོས་འོ་ད་དེ་བརྩེ་བ་བྱེད་ཡ་ང་ཚོ་ཨ་མས་བསླབ་བཞག་པའི་བརྩེ་བ་དེ་འོ་ད་ང་ཚོ་ཚང་མ་ལོག་གི་མ་བརྗེད་པ་བྱས་ནས་ཨ་མས་བསླབ་བཞག་པའི་བརྩེ་བ་དེ་མི་ཚེ་གང་བཟང་བརྩེ་བ་དེ་དུ་ཟིན་ཐུབ་ཡ་ཅིག་ད་ཨེ་ཨེ་ཤི་བའི་ཁ་ཐུག་ལ། མ་ཡི་བརྩེ་བ་ནང་བཞིན་ཡོད་བསྡད་མཁན་གྱི་གྲོགས་པོ་ཚོས་དུག་མཐའ་བསྐོར་ནས་ཡོད་པ་བྱུང་ན་སོ་སོ། ཤི་བའི་ཁ་ཐུག་ལ་སེམས་ལྷོད་ལྷོད་ཅིག་ཤི་ཐུབ་ཀྱི་རེད། ད་ལྟ་ཤི་བའི་ཁ་ཐུག་ལ་ཁྱེད་ཀྱི་ང་རྒྱལ་དང་ཕྲག་དོག་དང་དེ་འདྲའི་གི་པའི་བསམ་བློ་ཅིག་འདྲེས་བསྡད་པ་ཡིན་ན་ཤི་བའི་ཁ་ཐུག་ལ་སེམས་ཞི་བདེ་ཡོང་ཡ་ཁག་པོ་རེད།

གནང་ཡག་དེ་དཔེ་གལ་ཆེན་པོ་འདུག། ད་ད་རེས་ནི་རྒྱལ་བ་རིན་པོ་ཆེ་ནས་ད། བློ་སྦྱོང་ཚིག་བརྒྱད་མའི་ཨ་ནི་ལྗགས་ལུང་འདུག་སེ་གནང་ཡོད་རེད་ལ་སྐབས་དེ་དུས་བཀའ་སློབ་ནང་ལོགས་ལ་དགེ་བཤེས་གླང་རི་ཐང་པ་ཡིན་ན་བྱང་ཆུབ་ཀྱི་སེམས་ཁོ་ན་སྒོམ་བྱས་བཞུགས་མཁན་གཅིག་ཡིན་པ་དང་རྒྱལ་བ་རིན་པོ་ཆེ་མཆོག་ནས་ཡིན་ནའི་ལས་ཉིན་ལྟར་བློ་སྦྱོང་ཚིག་བརྒྱད་མ་དེ་འདོན་གནང་གི་ཡོད་པ་འདི་གའི་གི་ཐོག་ནས་ངོ་སྤྲོད་འདུག་སེ་གནང་སོང།

དེ་ཁོ་ལོ་དང་ཟླ་བ་འབྲེལ་ནས་ཡོང་དུས་སེམས་ལ་འགྱུར་བ་དེ་ཡོང་སྟེ། གཏན་གཏན་བས་ང་རང་ཚོའི་བས་ང་རེད་པའི་ཚོར་ཡ་ཅིག་འདུག་གོམས་ན་སླ་བ་མ་ཡིན་པའི་དངོས་དེ་གང་ཡང་ཡོད་མ་ཡིན་ཟེར་ཏེ་བདེན་པ་བདེན་རྐྱང་རེད་ཤག་གོམས་པ་བསྲིངས་ན་ཅིག་བསམ་བློའི་ནང་ལ་འགྱུར་བ་འགྲོ་ཡ་དེ་བརྒྱ་ཆ་བརྒྱ་ཐམ་པ་ད་གཏན་འཁེལ་བ་རེད་ཟེར་དེ་འདྲ་ཡིན་དུས་ང་རང་ཚོ་ཆོས་བྱེད་ཟེར་དུས་ཕྱི་ལོགས་གི་ཅིག

བསྒྲུབ་བྱ་བ་ཅི་རིགས་ཕུན་ཚོགས་དགེ་ལེགས་བྱེ་བས་བསྐྲུན་པའི་སྐུ། སྐུ་དེ་འདྲ་ཞིག་མངོན་དུ་མཛད་པས་གསུང་གི་མཛད་པ་འདི་དང། གདུལ་བྱའི་ཁམས་དང་མོས་པ་དང་འཚམས་པ། ཟབ་མོ་དང་རྒྱ་ཆེ་བའི་སྐོར་ལ་པའི་མཐའ་ཡས་པ་ཅིག་གསུང་གི་ཡོད་པ་ཡིན་དུས་ཙ་ནས་མཐའ་ཡས་འགྲོ་བའི་རེ་བ་སྐོང་བའི་གསུང། མཐའ་ཡས་འགྲོ་བའི་རེ་བ་ཇི་བཞིན་སྐོང་ཐུབ་པ་ཞིག་ཡོང་བ་ལ་ཤེས་བྱའི་གནས་ལུགས་ཆ་ཚང་གཅིག་དགོངས་པ་ཆུབ་ནས་ཨ་ནི་མར་གསུངས་ཡིན་དུས་ཙ་ནས་སེམས་ཅན་ཁམས་དང་མོས་པ་དབང་པོ་རྣོ་པོ་དང་རྟུལ་པོ་བྱས་ནས་འདྲ་མི་འདྲ་ཚང་མ་ལོག་ལ་ཕན་ཐོགས་ཡོང་ཐུབ་ཡ་གཅིག་ཆགས་ཡོད་དུས་མ་ལུས་ཤེས་བྱ་ཇི་བཞིན་གཟིགས་པའི་ཐུགས། དེ་དེ་བས་ཤཱཀྱའི་གཙོ་བོ། ད་དེ་ང་ཚོའི་སྟོན་པ་རེད། བྱས་ཙང་ད་སྟོན་པ་དེའི་རྗེས་འབྲང་ང་རང་ཚོས་ད་ག་ནང་བཞིན་ཅིག། ཚེ་འདི་ཙམ་མ་ཡིན་པའི་ཚེ་རབས་ནས་ཚེ་རབས་ལུས་རྟེན་བཟང་པོ་ཅིག་ཐོབ་ནས་འགྲོ་བ་སེམས་ཅན་མང་པོ་ལ་མུ་མཐུད་ནས། གཅིག་གིས་ཕན་འདོགས་ཆེད་དུ་ཡང་གཅིག་ལ། ཕུན་ཚོགས་དགེ་ལེགས་བྱེ་བས་བསྐྲུན་པའི་སྐུ། མཐའ་ཡས་འགྲོ་བའི་རེ་བ་སྐོང་བའི་གསུང། མ་ལུས་ཤེས་བྱ་ཇི་བཞིན་གཟིགས་པའི་ཐུགས། ཤཱཀྱའི་གཙོ་བོ་དེ་ལ་མགོས་ཕྱག་འཚལ་ནས། སེམས་ཀྱི་གཏིང་ནས་བཅོམ་ལྡན་འདས་ལ་དད་པ་བྱེད་ཙ་ནས་སོ་སོའི་དེའི་དེ་ལག་ལེན་སྐྱེལ་དགོས་རེད་ད། བཅོམ་ལྡན་འདས་ཁོ་རང་གི་སྐུ་གསུང་ཐུགས་ཀྱི་ཡོན་ཏན་དེའི་དེ། དེ་འདྲའི་ཡག་ག་ལ་གསར་བ་ཙམ་ལ་མ་ཡིན་པར་སོ་སོས་དེ་ཇི་མ་ཇི་བཞིན་གྱི་ག་ཚོད་ཐུབ་ཐུབ་ཡོང་ཐུབ་ཡག་ཅིག་གི་འབད་བརྩོན་བྱས། བྱས་ན་ཨེ་ནི་བཅོམ་ལྡན་འདས་ཀྱི་རྗེས་འབྲང་ངོ་མ་ཆགས་ཀྱི་ཡོད་རེད། ང་རང་ཚོ་བོད་གངས་ཅན་གྱི་ལྗོངས་ལ་དཔེ་གསང་སྔགས་ཀྱི་ཆོས་ཁྱབ་བརྡལ་ཆེན་པོ་ཞེ་དྲགས་རེད་དེ་ཁོ་རང་རིམ་པར་འོ་ཅིག་གི་བསླབ་པ་གསུམ་གྱི་ཉམས་ལེན་གཞི་ལ་བཞག་དེ་ནས་ཡག་བྱས་ནས

བདག་ནི་སེམས་ཅན་ཐམས་ཅད་ལ་ཡིད་བཞིན་ནོར་བུ་ལས་ལྷག་པའི་དོན་མཆོག་སྒྲུབ་པའི་བསམ་པ་ཡིས་རྟག་ཏུ་གཅེས་པར་འཛིན་པར་ཤོག། སེམས་ཅན་ཐམས་ཅད་ལ། ང་རང་ཚོས་ཚེ་འདིའི་མངོན་མཐོ་སྒྲུབ་ཡ་ནས་བཟུང་ཞིག་གི་མཐའ་ཐུག་སངས་རྒྱས་ཀྱི་གོ་འཕང་སྒྲུབ་ཡ་བར་དུ་འགྲོ་བ་སེམས་ཅན་ལ་བརྟེན་ནས་ཡོང་ཡ་ཅིག་ཡོང་དེ་ཡ་ཅིག་གི་འགྲོ་བ་སེམས་ཅན་གྱི་དྲིན་ལ་བརྟེན་ནས་ཡོང་དེ་ཡ་ཞིག་འདི་ཙམ་ནི་སེམས་ཅན་ཐམས་ཅད་ཡིད་བཞིན་གྱི་ནོར་བུ་ལས་ལྷག་པའི

ཀྱི་བསམ་བློ་བཏང་འདུག་ག་ང་ཚོ་ཆོས་པའི་གཟུགས་བརྙན་གྱི་ཚོར་བ་ཅིག་གིས་བསམ་བློ་ཞིག་འཁོར་དུས་ཙ་ནས་ཨོ་ད་དངོས་གནས་དྲང་གནས་ཀྱི་ད་ངས་ཉེ་ཅི་བཞིན་དུ་ཚུལ་འཆོས་གསོ་རུ་ཅིག་གིས་ཆགས་ཡོང་གི་བསམ་ནས་ཨོ་ད་དེ་འདྲའི་ཡིན་དུས་ཙ་ནས་ཚུལ་འཆོས་ལ་མ་སོང་བར་དངོས་གནས་དྲང་གནས་ཀྱི་དཔེ་བསམ་པ་ཐག་པ་ནས

ཨ། དེ་གི་དོན་ཨེ་རེད་སེམས་ལ་བཞག། སྤྱོད་ལམ་ཀུན་ཏུ་རང་རྒྱུད་ལ་རྟོག་ཅིང་ཉོན་མོངས་སྐྱེས་མ་ཐག་བདག་གཞན་མ་རུངས་བྱེད་པས་ན་བཙན་ཐབས་གདོང་སྟེ་བཟློག་པར་ཤོག། རང་བཞིན་ངན་པའི་སེམས་ཅན་ནི་སྡིག་སྡུག་དྲག་པོས་ནོན་མཐོང་ཚེ་རིན་ཆེན་གཏེར་དང་འཕྲད་པ་བཞིན་རྙེད་པར་དཀའ་བས་གཅེས་འཛིན་ཤོག། ཉམ་ཐག་པའི་སེམས་ཅན། ཡང་ད་ག་ནང་བཞིན་གྱི་སེམས་ཅན། སེམས་མ་དུལ་བ། ཅིག་གི་སེམས་རྩུབ་པོ་དེ་འདྲ་གི་སེམས་ཅན་ཐུག་ཡོང་དུས་ཙ་ནས། དེ་ལ་ཕར་ཅིག་གི་སོ་སོའི་ཅིག་དེ་ལན་དེ་འཇལ་འཇལ་ཡའི་ཚོར་བ་མེད་པར་བྱས་ནས། ཅིག་གི་སེམས་གཙོ་བོ། སེམས་དཔེ་ཁྲོ་སེམས་ཡོད་བདེ་བ་ང་རྒྱལ་ཡོད་བདེ་བའི་སེམས་ཅན་འཕྲད་ཡོང་དུས་ཙ་ནས། ལྷག་པར་དུ་ཡང་དེ་ལ་བརྩེ་བ་བསྒོམས་ནས

འགྱུར་བ་བཏང་ཐུབ་པ་རེད་ཟེར་དྲན་ཡོང་གི་འདུག། ལ་འོང། འདི་ནས་མུ་མཐུད་བྱས་ད། ནང་པ་སངས་རྒྱས་པའི་ཆོས་འདི་ཡིན་པ་ཡིན་ན་རྒྱུ་མཚན་གྱི་ཐོག་ནས་འགྲེལ་བཤད་བྱེད་ཡ་ཡོད་པ་ཅིག་ཡིན་དུས་ཀ་ནས་ཉམས་ལེན་གྱི་ཐོག་ལ་བསྐྱོད་ཡ་འདི་གལ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་ལ་བློ་སྦྱོང་གི་ཚིག་འདི་གས་ཀྱིས་སེམས་ལ་དངོས་གནས་འགྱུར་བ་ཐེབས་རྒྱུ་ཡོད་པ་ཅིག་ཆགས་ཀྱི་ཡོད་པ་འདིའི་སྐོར་ལ་ཏོག་ཙམ་ཅིག་བཀའ་གནང་སོང། ག་ད་ནང་པ་སངས་རྒྱས་པའི་ཆོས་ཟེར་ཡ་འདི

རང་བཞིན་ངན་པའི་སེམས་ཅན་ནི་སྡིག་སྡུག་དྲག་པོས་ནོན་མཐོང་ཚེ་རིན་ཆེན་གཏེར་དང་འཕྲད་པ་བཞིན་རྙེད་པར་དཀའ་བས་གཅེས་འཛིན་ཤོག། ཉམ་ཐག་པའི་སེམས་ཅན་མཐོང་ཡོང་དུས་སང་ནས་ལྷག་པར་དུ་ཡབ་ཀྱི་གེགས་དང་བརྩེ་བ་སྒོམ་ཡ། དེ་ནས་དུས་རྒྱུན་གཏན་ནས། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ། དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་ཟེར་ཡ་གི་ད་ཇི་སྲིད་ནམ་མཁའ་མ་ཟད་ཀྱི་བར་ལ་སེམས་ཅན་གྱི་སྡུག་བསྔལ། འོ་ད་གཅིག་གི་ལུས་ཀྱི་སྡུག་བསྔལ་སེམས་ཀྱི་སྡུག་བསྔལ་མང་པོ་ཞིག་ཡོད་རེད་པ་དེ་དེ་སེལ་ཡ་ལ་ཡ་སྒོ་ཀུན་ནས་ག་ཚོད་ཐུབ་ཐུབ་ཀྱི་བུ་ག་ད་ཕན་ཐོགས་བྱེད་ཡ་ཅིག་ཇི་སྲིད་ནམ་མཁའ་མ་ཟད་ཀྱི་བར་ལ་སྒྲུབ་བསམ་པ་གཅིག་གི་སེམས་ཤུགས་ཅིག་སྐྱེ་ཡོང་དུས་སང་ནས་བས

ད་ག་ལེ་ག་ལེ་ས་བློ་ཅིག་གོམས་ཡོང་དུས་སང་ནི། འོ་ད་སེམས་ཅན་སུ་ལ་ཡིན་ནའི་ཕན་པ་འབའ་ཞིག་སྒྲུབ་བསམ་པ་ཞིག་ད། འཚེ་བ་ཟེར་ཡ་དེ་ནམ་ཡང་མི་བྱེད་བསམ་པ་ཞིག་གི་བློ་ཅིག་རིམ་པས་ཀྱི་སྐྱེ་ཡོང་གི་འདུག་ག་དེ་བློ་སྦྱངས་ནས་བྱུང་བ་རེད་མ་གཏོགས་བློ་མ་སྦྱངས་པ་ད་ཧང་སང་རང་གར་ཡོང་བསྡད་པ་ཅིག་མ་རེད།

གཞན་ཕན་བྱང་ཆུབ་ཀྱི་སེམས་ཟེར་ཡ་དེ་དེ། ཨེ་ནི། ཉམས་བཞེས་ཡག་པོ་ཅིག་གནང་རོགས་གནང་ཟེར་ནས་ཞུ་ཡ་ཡིན་དེ་གཅིག་བྱས། དེ་ནས་རྒྱལ་བ་རིན་པོ་ཆེ་ནས་ནི་མཇུག་དེའི་བཀའ་སློབ་ནང་ལོགས་ལ་ད་གཞན་ལ་བརྩེ་བའི་བློ་དེ་ཡིན་པས་ན་རྩ་ཆེན་པོ་ཞེ་དྲག་ཅིག་གི་ཡིན་པ་དང་གཞན་ལ་ནི་ཕན་བདེ་སྒྲུབ་ཡ་ལ་སྔོན་ལ་རང་ཉིད་ཀྱི་སེམས་རྒྱུད་འདུལ་བ་ཅིག་དགོས་ཀྱི་ཡོད་པ་འདིའི་ཐོག་ལ་འདུག་ཅིག་བཀའ་གནང་སོང། བདག་ལ་གཞན་གྱིས་ཕྲག་དོག་གིས་གཤེ་སྐུར་ལ་སོགས་མི་རིགས་པའི་གྱོང་ཁ་རང་གིས་ལེན་པ་དང་རྒྱལ་ཁ་གཞན་ལ་འབུལ་བར་ཤོག། གང་ལ་བདག་གིས་ཕན་བཏགས་པའི་རེ་བ་ཆེ་བ་གང་ཞིག་གིས་ཤིན་ཏུ་མི་རིགས་གནོད་བྱེད་ནའང་བཤེས་གཉེན་དམ་པར་བལྟ་བར་ཤོག། མདོར་ན་དངོས་དང་བརྒྱུད་པ་ཡིས་ཕན་བདེ་མ་རྣམས་ཀུན་ལ་འབུལ། མ་ཡི་གནོད་དང་སྡུག་བསྔལ་ཀུན་གསང་བས་བདག་ལ་ལེན་པར་ཤོག། གཏོང་ལེན་གྱི་བསམ་བློ་དེ་དེ་ཞེ་པོ་ཅིག། སྙིང་སྟོབས་སྐྱེ་བ་ཞེ་པོ་ཅིག་རེད་བཞག། ང་རྒྱལ་དང་ཁོང་ཁྲོ་ཟ་ཐིག་ཐིག། ཤུགས་མར་བཅག་ཡ། འོ་ད་ཁྱོད་ནུས་པ་ཆེ་ཤོས་ཀྱི་འདི་རེད། མདོར་ན་དངོས་དང་བརྒྱུད་པ་ཡིས་ཕན་བདེ་མ་རྣམས་ཀུན་ལ་འབུལ་མ་ཡི་གནོད་དང་སྡུག་བསྔལ་ཀུན་གསང་བས་བདག་ལ་ལེན་པར་ཤོག། དེ་དག་ཀུན་ཀྱང་ཆོས་བརྒྱད་ཀྱི་རྟོག་པའི་དྲི་མས་མ་སྦགས་ཤིང། ཆོས་ཀུན་སྒྱུ་མར་ཤེས་པའི་བློས་ཞེན་མེད་འཆིང་བ་ལས་གྲོལ་ཤོག། འོ་ད། ང་རང་ཚོ་ནང་གི་བདེ་སྡུག་ཡིན་ནའི་འདྲ། གཅིག་གི་གཉེན་ཉེ་དུ་ཡིན་ནའི་འདྲ། ཕྱི་རོལ་གྱི་ད

ཀུན་ལ་བརྩེ་བ་ཕན་བདེ་བསྒྲུབ་ཡ། ཨེ་ནི་དེ་རིང་ཁ་སང་ང་ཚོ་བོད་ལ་ཡོད་བསྡད་པའི་ཉིན་བྱས་རྒྱ་མི་གུང་ཁྲན་དེ་སྔ་བོད་ཀྱི་ཆོས་དང་རིག་གཞུང་ལ་དཔེ་དམིགས་བསལ་གྱི་གཅིག་གི་གནག་སེམས་གནོད་སེམས་བཅངས་བསྡད་པ་དེ་དེ་རྨོངས་པའི་དབང་གིས་བྱས་པ་རེད་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ནི་མཚུངས་པ་རེད་བསམས་ལྷག་པར་དུ་ཡང་བརྩེ་བ་རེད་ད་བརྩེ་བ་རེད་པ་རེད་ཤག་དེ་བསྟན་པ་ལ་གནོད་པ་བྱེད་མཁན་བསྟན་པའི་དགྲ་བོ་རེད་ཟེར་ནས་མི་དགའ་བ་མ་བྱེད་པ་བྱས

བཀའ་དྲིན་ཆེ། བཀྲ་ཤིས་བདེ་ལེགས་ཞུ་ཡག་ཡིན་ཐུགས་རྗེ་ཆེ། ལོང་ད་ད་རེས་ནི་རྒྱལ་བ་རིན་པོ་ཆེ་ནས་ད་དངོས་སུ་བཀའ་སློབ་དང། གསུང་ཆོས་འདི་མ་གནང་གོང་ལ་ཡིན་པས་ན་ད་གལ་ད་ཁམས་སྤྲུལ་རིན་པོ་ཆེ་ནས་ཐོག་མར་བོད་མདོ་སྟོད་ཁུལ་དུ་ཁམས་པ་སྒར་ཞུ་ཡག་འདི་ཐོག་མ་ཕྱག་བཏབ་གནང་བ་དང་ནི་དེའི་ལོ་རྒྱུས་རེད་ད་ག་ནང་བཞིན་ཁམས་སྤྲུལ་རིན་པོ་ཆེ་སྐུ་ཕྲེང་རིམ་བྱོན་ལ་རྒྱལ་བ་ཐམས་ཅད་མཁྱེན་པ་སྐུ་ཕྲེང་རིམ་བྱོན་གྱིས་ད་གཟིགས་སྐྱོང་ཐོབ་པ་སོགས་འབྲེལ་ཡོད་ལོ་རྒྱུས་ཀྱི་གནས་ཚུལ་འདི་གས་གསུང་བཤད་ནང་ལོགས་ལ་མདོ་ཙམ་ངོ་སྤྲོད་ཅིག་གནང་སོ་ལ་ད་ག་ནང་བཞིན་བཙན་བྱོལ་ནང་ལོགས་ཀྱི་གནས་སྟངས་དང་ད་ད་རེས་ནི་དབུ་འབྱེད་ཞུས་པའི་ཁམས་སྒར་འབྲུག་མཐོ་སློབ་འདི་དང་འབྲེལ་ཡོད་ཀྱི་ངོ་སྤྲོད་གནང་བ་ཅིག་ཡོད། ཁམས་སྤྲུལ་བརྒྱད་པ་སྐལ་བཟང་དོན་བརྒྱུད་ཉི་མ་སྟོན་འཁོར་རྒྱ་གར་ལ་བཙན་བྱོལ་དུ་ཕེབས་ཟིན་པ་དག་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་གཅིག་སྐོར་ནས་ཀ་ལིམ་སྤོང་དང་ཌ་ལ་ཧོར་སོགས་གདན་ས་སྤོས་རིམ་བཞིན་རྫོགས་ཆེན་མཁན་པོ་བརྩོན་འགྲུས་བོད་པ་སྤྲུལ་སྐུའི་སློབ་ཆེན་མཁན་པོ་ཐུབ་ཆོས་ས་སྐྱ་མཁན་པོ་རིན་ཆེན་འཛི་སྒར་མཁན་པོ་ཆོས་དར་བཅས་གདན་དྲངས་ནས་གྲུབ་དབང་རྡོ་རྫོང་རིན་པོ་ཆེ་དང་གྲུ་གུ་ཆོས་རྒྱལ། བློ་གསལ་བཟང་པོ་གཙོས་སློབ་ཕྲུག་ཉུང་ཤས་ལ་གཞུང་ཆེན་ཁག་འཆད་ཁྲིད་གནང་ཞིང་བཤད་གྲྭའི་རྒྱུན་བསྐྱངས། དེ་རྗེས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་དང་ལམ་སྟོན་ཇི་བཞིན་བཙན་བྱོལ་བོད་མི་སྤྱི་ཚོགས་ནང་གི་དགོན་སྡེ་ཁག་རང་ཁ་རང་གསོ་ཡོང་ཐབས་ཁོ་ནར་དམིགས་ཏེ། བཀྲ་ཤིས་ལྗོངས་སུ་ཐུབ་བསྟན་བཤད་སྒྲུབ་དར་རྒྱས་ཆེད་མོས་མཐུན་བོད་མིའི་ལག་ཤེས་བཟོ་ཚོགས། སྒར་གཞིས་གཏན་ཆགས་བྱུང་བ་འདིར། གཙོ་ཆེར་ས་སྐྱ་མཁན་པོ་རིན་ཆེན་སོགས་གདན་ཞུས་ཀྱིས་གཞུང་ཆེན་ཁག་ལ་འཆད་ཉན་རྒྱུན་བསྐྱངས། བར་སྐབས་སྐྱབས་རྗེ་དམ་པ་རྡོ་རྫོང་རིན་པོ་ཆེས་ཀྱང་དཔེ་ཁྲིད་གནང་ཞིང་ལྷག་པར་ཁམས་སྤྲུལ་བརྒྱད་པ་རིན་པོ་ཆེའི་ལས་ཐོག་མཁན་པོར་བསྐོས་པའི་བློ་གསལ་བཟང་པོ་སོགས་ནས་སྐྱབས་རྗེ་ཆོས་མགོན་རིན་པོ་ཆེ་མཁྱེན་བརྩེ་ཡེ་ཤེས་རིན་པོ་ཆེ་འཛི་སྒར་མཆོག་སྤྲུལ་རིན་པོ་ཆེ་གྲུབ་དབང་ཚོགས་གཉིས་རིན་པོ་ཆེ་སོགས་མཆོག་སྤྲུལ་རྣམས་ཀྱིས་གཙོས་བཤད་གྲྭ་བ་ཉུང་ངུ་ལ། བ་ཉུང་ངུ་ལ་དཔལ་ནཱ་ལེནྡྲའི་གཞུང་ཆེན་ཁག་འཆད་ཁྲིད་སློབ་སྦྱོང་རྒྱུན་མ་ཆད་པར་གནང། རིམ་གྱིས་བོད་དང་འབྲུག་སོགས་ཧི་མ་ལ་ཡའི་རི་རྒྱུད་ཀྱི་སློབ་ཕྲུག་ཀྱང་མང་དུ་འཕེལ། དེའི་རྐྱེན་པས་བཤད་གྲྭ་རྒྱ་བསྐྱེད་གལ་ཆེན་བྱུང་བར་མཁྱེན་བརྩེ་ཡེ་ཤེས་རིན་པོ་ཆེ་ནས་བཤད་གྲྭའི་ལྷ་ཁང་གྲྭ་ཤག་རྣམས་ཟུར་དུ་གསར་བཞེངས་མཛད། ནས་རིམ་གྱིས་བོད་ནས་མཁན་པོ་ཆོས་དབྱིངས་ལྷུན་གྲུབ་མཆོག་དང་མཁན་པོ་བྱམས་པ་ཡོན་ཏན་མཆོག་མཁན་པོ་ངག་དབང་བཟང་པོ་མཆོག་སོགས་ཀྱིས་འདིར་ཕེབས་ནས་ཁོང་རྣམ་པས་བོད་འབྲུག་བལ་ཡུལ་སོགས་ནང་པའི་མི་རིགས་སློབ་གཉེར་བ་རྣམས་ལ་གཞུང་ཆེན་དྲི་མ་མེད་པ་རྣམས་འཆད་ཁྲིད་གནང་ཞིང། བཤད་གྲྭའི་སྒྲིག་ཚོགས་ལེགས་པས་སློབ་གཉེར་གནང་མཁན་ཡང་མང་དུ་ཕྱིན་སྟབས་སྔ་མ་ལས་རྒྱ་ཁྱོན་ཆེ་བའི་བཤད་གྲྭའི་ཁང་གསར་པ་མ་བཟོ་རང་བཟོ་ཆགས་ཏེ་ད་ལྟའི་ཁམས་སྒར་འབྲུག་མཐོ་སློབ་དྷར་མ་ཀ་ར་འདི་ལྟར་གསར་བཞེངས་མཛད་པ་ལེགས་པར་གྲུབ་ཅིང་དེ་རིང་བཀྲ་ཤིས་པའི་ངང་ནས་སྒོ་འབྱེད་དགའ་སྟོན་གནང་བཞིན་པ་འདི་ག་ལགས། བཤད་གྲྭའི་གཙུག་ལག་ཁང་འདི་ནི་སྐྱབས་རྗེ་ཞི་བར་གཤེགས་པ་གྲུབ་དབང་རྡོ་རྫོང་རིན་པོ་ཆེ་མཆོག་དང་གྲུ་གུ་ཆོས་རྒྱལ་རིན་པོ་ཆེ་རྣམ་གཉིས་ཀྱི་ཐུགས་རེ་ལྟར་སློབ་མ་དད་གཏོང་ལྷག་བསམ་དཀར་བ་ལིས་ཧང་ཞང་ནས་སྦྱིན་བདག་གནང་ཞིང་གྲྭ་ཤག་དང་ཐབ་ཚང་སོགས་ནི་ངོས་རང་ནས་ཐབས་ཤེས་བྱས་པ་དང་གཞན། ཡར་མར་ཕྱི་ནང་མཐུན་རྐྱེན་ཁག་དད་ལྡན་སྦྱིན་བདག་རྣམས་ཀྱི་གཏོང་ཕོད་དང་རང་ཁོངས་ཀྱི་བླ་སྤྲུལ་རྣམ་པའི་གཟིགས་རྟོགས། ལྷག་བསམ་སེམས་ཤུགས་ཅན་གྱི་མཁན་པོ་རྣམ་པ་སྐབས་བབས་ལས་ཀྱི་སྣེ་མོར་གཏོགས་པ་ཀུན་གྱི་དད་འདུན་རྣམ་དག་དང་ནུས་ཤུགས་ཆིག་སྒྲིལ་ལས་དེ་རིང་གི་འབྲས་བུ་གཡུར་དུ་ཟ་བ་འདི་བྱུང་བས། གོ་སྐབས་འདི་བརྒྱུད་ནས་ཁྱེད་རྣམ་པ་ཚང་མ་ལ་སྙིང་ནས་ཡི་རང་དང་ཐུགས་རྗེ་ཆེ་ཞེས་ཞུ་རྒྱུ་ཡིན། ད་སྔོན་སློབ་གླིང་འདི་ནས་བོད་དང་འབྲུག་བལ་ཡུལ་དང་ལ་དྭགས། དེ་བཞིན་ཕྱི་རྒྱལ་ཡུལ་གྲུ་ཁག་བཅས་སུ་མཁན་པོ་དགེ་རྒན་བཅས་མི་ཉུང་བ་ཞིག་ནས་དཔལ་ནཱ་ལེནྡྲའི་རྒྱུན་འཛིན་གནང་སྟེ་འཆད་རྩོད་རྩོམ་གསུམ་གྱིས་རྒྱལ་བསྟན་དར་རྒྱས་གཏོང་བཞིན་ཡོད་པ་དང་མ་འོངས་པར་ཡང། རྒྱལ་བསྟན་ནམ་གནས་ཀྱི་བར་དུ། བཤད་སྒྲུབ་འཁོར་ལོ་གསུམ་གྱི་བསྟན་པ་འཛིན་སྐྱོང་སྤེལ་གསུམ་མཐའ་མེད་དུ་སོང་བའི་གྲུབ་འབྲས་ཤིག་ཡོང་རྒྱུའི་རེ་བ་དང་ཡིད་ཆེས་གཉིས་ཀ་ཡོད། མཐའ་དོན། སྤྱིར་རིས་སུ་མ་ཆད་པའི་རྒྱལ་བའི་བསྟན་པ་རིན་པོ་ཆེ་འཕེལ་ཞིང་རྒྱས་པ་དང། གངས་ཅན་བོད་ཡུལ་གཙོས་པའི་རིགས་དྲུག་སེམས་ཅན་ནམ་མཁའི་ཕ་མཐར་ཁྱབ་པ་ཡོངས་ལ། གནས་སྐབས་དང་མཐར་ཐུག་གི་ཕན་བདེའི་ལེགས་ཚོགས། ཡར་ཟླ་ལྟར་འཕེལ་བའི་གསོལ་སྨོན་ཞུ་བ་དང་ལྷག་པར་བདག་ཅག་འགྲོ་བ་ལྷ་དང་བཅས་པའི་སྐྱབས་གནས། འཛམ་གླིང་མི་རིགས་ཡོངས་ལ་ཆོས་སྲིད་གཉིས་ཐད་ནས་མཛའ་མཐུན་ཞི་བདེའི་ལམ་སྟོན་བླ་ན་མེད་པ་བོད་གངས་ཅན་ལྗོངས་ཀྱི་ཆོས་བརྒྱུད་ཆེན་པོ་བཞི་དང། གཡུང་དྲུང་བོན་བཅས་ལ་ཀུན་སྙོམས་ཉི་མ་ལྟ་བུའི་གཟིགས་པ་ཆེན་པོས་སྐྱོང་བར་མཛད་པའི་འདྲེན་མཆོག་སུས་ཀྱང་འགྲན་ཟླ་མེད་པ ྋགོང་ས ྋསྐྱབས་མགོན་རྒྱལ་བ་ཡིད་བཞིན་ནོར་བུ་མཆོག་གི། ཐུགས་བཞེད་མཐའ་དག་འབད་མེད་ལྷུན་གྱིས་གྲུབ་པ་དང། སྐུ་ཚེ་ཞབས་པད་མི་ཤིགས་རྡོ་རྗེའི་ཁམས་སུ། བསྐལ་པ་རྒྱ་མཚོར་བརྟན་ཅིང་བཞུགས་པར་གསོལ་བ་སྙིང་ནས་ཕུར་ཚུགས་སུ་འདེབས་པ་ལགས་སརྦ་མངྒ་ལཾ། ད་དེ་ནས་ཡང་ད་རེས་ཀྱི་ཨ་ནི་མཛད་སྒོ་འདིའི་ཐོག་ལ་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཕ་གིར་ཕེབས་ཡོད་དུས་སྲིད་སྐྱོང་ནས་གསུང་བཤད་གནང་པའི་དུམ་བུ་དེ་བསྡད་ཡོད། དེ་རིང་ཁམས་སྒར་འབྲུག་མཐོ་སློབ་དར་མ་ཀ་ར་འདི་ཉིད་རྟེན་དང་བརྟེན་པ་ལེགས་གྲུབ་ཀྱི་མཛད་སྒོར། སྤྱི་ནོར་གོང་ས་སྐྱབས་མགོན་རྒྱལ་བའི་དབང་པོ་མཆོག་ཞབས་ཀྱིས་བཅགས་ཤིང་བྱིན་གྱིས་བརླབས་པའི་སྐལ་བཟང་དུས་བཟང་གི་ཉིན་མོ་འདིར། རྒྱལ་བ་མདོ་ཁམས་པས་དབུས་པའི་གི་མཁན་བླ་འདུས་མང་ཡོངས་ལ་ཡང་བཀའ་ཤག་གི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན། ད་གིན་ཁམས་སྤྲུལ་རིན་པོ་ཆེས་བཀའ་གནང་བ་ནང་བཞིན་བྱས་ནས། མཐོ་སློབ་དེ་ལོ་ཉི་ཤུ་སྔོན་ལ་ཡང་ཟུར་ཟུར་རྐྱང་པའི་རྨང་གཞིའི་ཐོག་ནས་བཞེངས་སྐྲུན་གནང་ཡོད་རེད་ཉིས་སྟོང་བཅུ་དགུ་ལོ་ལ་ཡང་སློབ་གླིང་གསར་བཞེངས་སྐོར་ལ་རྒྱ་གཞུང་ལ་ཡང་དེབ་སྐྱེལ་གནང་ཆེད་རིམ་པས་ལས་གཞི་ཁག་ལག་བསྟར་གནང་བཞིན་པ་རེད་དེ་ངེད་ཀྱི་ཁམས་སྤྲུལ་རིན་པོ་ཆེ་སྐུ་ཐོག་གོང་མའི་གི་མཛད་པ་རྣམ་ཐར་ཆ་ཚང་སྐོར་ལ་ཡང་རིན་པོ་ཆེས་བཀའ་གནང་གྲུབ་པ་སོང་ཙང

བོད་ལ་འཕེལ་རྒྱས་གང་འཚམ་ཅིག་བྱུང་ཡོད་ཚོད་འདུག་པས་ཨ་ནི་ཁོང་རྣམ་པ་དང་ཁོང་རྣམ་པར་མཐུན་རྐྱེན་དང་གོ་སྐབས་བསྐྲུན་མཁན་གྱི་བླ་མ་རྣམ་པ་དང་ཨ་ནི་འབྲེལ་ཐོགས་དགེ་ལས་ཚང་མ་ལ་ཡང་རྗེས་སུ་ཡི་རང་ཞུ་ཡ་ཡིན། མཐོ་སློབ་འདི་གི་ད་སློབ་མའི་གི་ཡོང་ཁུངས་ལ་བལྟས་པ་འདྲ་བོ་བྱེད་པ་ཡིན་ན། རྒྱ་ཆེན་པོ་ཡོད་པ་དང། མ་འོངས་པར་ཡང་རྒྱལ་སྤྱིའི་རང་བཞིན་ལྡན་པའི་གཙུག་ལག་སློབ་གཉེར་ཁང་ཞིག་ཏུ་འགྱུར་ཐུབ་པའི་རེ་བ་ཞུ་གི་ཡོད་ལ། སྣོད་ལྡན་སློབ་མ་ཚོ་སྐྱེད་སྲིང་གནང་བ་བརྒྱུད་ནས་ཁོང་རྣམ་པ་གང་ནས་ཡོང་བའི་ཡུལ་ཁམས་དེ་དག་ཏུ་རྒྱལ་བསྟན་རིན་པོ་ཆེ་དར་འཕེལ་ཡོང་བའི་སྨོན་འདུན་ཞུ་གི་ཡོད། ཆོས་རིག་ལས་ཁུངས་ནས་ལོ་ལྟར ྋསྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཀའ་དགོངས་གཞིར་བཟུང་རིས་མེད་ཆོས་སྡེ་ཁག་ལ་ཡང་དམིགས་ནས་གཞུང་ཆེན་རིགས་གཅིག་རྐང་འཛིན་དང་གཞུང་ཆེན་རིས་མེད་བགྲོ་གླེང། དེང་དུས་ཚན་རིག་ཟབ་སྦྱོང་བཙུན་མའི་དགུན་ཆོས་དགེ་བཤེས་མའི་ལས་རིམ་གྱི་ལས་གཞི་ཁག་ཅིག་ད་ལྟ་སྤེལ་དང་སྤེལ་བཞིན་པ། ཨ་ནི་དེ་གའི་ནང་ལ་ཡང་མཐོ་སློབ་འདི་ནས་མུ་མཐུད་མཉམ་ཞུགས་ཡོང་བའི་གི་འབོད་སྐུལ་ཞུ་ཡ་ཡིན། ལོ་རྗེས་མའི་གི་ཕྱི་ཟླ་དྲུག་པའི་ནང་ལ་ཡང་གཞུང་ཆེན་རིས་མེད་བགྲོ་གླེང་ཐེངས་དྲུག་པ་འདི་ཨ་ནི་ད་ལྟ་དེ་ས་གནས་ད་ག་རང་ལ་ཡང་དགོན་པ་ད་ག་རང་ནང་ལ་ཡང་འཚོགས་གཏན་འདྲ་བྱས་ནས་ཁེལ་བསྡད་ཡོད་རེད་དེ་ཡིན་པ་སོང་ཙང་ཨ་ནི་མཐོ་སློབ་དང་བཙུན་དགོན་གཉིས་ཀའི་གི་ངོས་ནས་འདི་ནང་ལ་མཉམ་ཞུགས་གནང་ཡ་དང་གོ་སྒྲིག་གནང་ཡ་མཚོན་པའི་གི་མཉམ་ཞུགས། ཏན་ཏན་གནང་གི་རེད་འགན་ད་ལྟ་བཞེས་གནང་གི་རེད་བསམ་གི་འདུག་མ་འོངས་པ་ལ་ཡང་ད་ལྟ་རྒྱ་གར་སྦེང་ལོར་རྟེན་གཞི་བྱས་པའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་ཐོག་ལ་ཡོད་པའི་གི་མཐོ་སློབ་ཀྱི་བརྒྱུད་ནས་དགེ་འདུན་པ་ཁག་གཅིག་ད་དེང་སང་གི་འབུམ་རམས་པའི་གི་སྦྱངས་པ་མཐར་སོན་ཚར་འགྲོ་ཡོད་རེད་ཨ་ནི་མཐོ་སློབ་འདི་ནས་ཀྱང་དེ་ལྟ་བུའི་གོ་སྐབས་ལེན་ཐུབ་པའི་ཨ་ནི་རེ་བ། འཆང་གི་ཡོད། ཆོས་རིག་ལས་ཁུངས་ཀྱི་ངོས་ནས་མ་འོངས་པར་དགོན་སྡེ་ཁག་གི་བསླབ་པ་མཐར་སོན་པ་ཚོ་ལ་དེ་རིགས་ཀྱི་མཐུན་འགྱུར་ཞུ་ཕྱོགས་ཀྱི་འཆར་གཞི་ད་ལྟ་སྒྲིག་བཞིན་པ་ཡིན་ཞེས་ཞུ་ཡག་དང་མཐའ་དོན་དུ་དེ་རིང། ཚོགས་མགོན་དུ་ཞབས་སོར་འཁོད་པའི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཅིང་མཛད་འཕྲིན་རྒྱས་པ་དང་ཁམས་པ་སྒར་དང་མཐོ་སློབ་འདི་ཡི་བླ་སློབ་ཐུགས་མཐུན་ཁྲིམས་གཙང་དང་བསྟན་པའི་བྱ་བ། ཡར་ངོའི་ཟླ་ལྟར་འཕེལ་བའི་སྨོན་ལམ་འདེབས་ཀྱི་ཡོད། ད་ག་ནང་བཞིན་སྲིད་སྐྱོང་གི་གསུང་བཤད་འདི་གྲུབ་པའི་རྗེས་ལ་ཡིན་པ་ཡིན་ན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་བསོད་ནམས་བསྟན་འཕེལ་མཆོག་ནས་ཡིན་ནས་གསུང་བཤད་གནང་ཡོད་དུས་ང་ཚོས་དེ་ཡང་ཟུར་འདོན་ཞུས་ཡོད། ས་སྟེང། རྒྱལ་བསྟན་ཡོངས་རྫོགས་ཀྱི་མངའ་བདག། འགྲོ་བ་ལྷ་ཚོགས་བཅས་པའི་མགོན་མཆོག་མཚུངས་ཟླ་མ་མཆིས་པ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་སྒོ་གསུམ་གུས་ཕྱག་སྔོན་དུ་ཕུལ་བའི་ཐོག་ནས། དེ་རིང་བྱེས་ཀྱི་གདན་ས་ཁམས་པ་སྒར་གྱི་བཤད་གྲྭའི་གཙུག་ལག་ཁང་ཆེན་པོ་དབུ་འབྱེད་ཀྱི་མཛད་སྒོའི་ཐོག་ལ་ཕེབས་པའི་ཁམས་སྒར་བསྟན་པའི་བདག་པོ་སྐྱབས་རྗེ་ཁམས་སྤྲུལ་རིན་པོ་ཆེ་དབུས་པའི་རྒྱལ་སྲས་བླ་སྤྲུལ་དང་དགེ་འདུན་པ་རྣམ་པ་དང།

རྟེན་དང་བརྟེན་པར་བཅས་པ་ལེགས་པར་གྲུབ་པའི་དབུ་འབྱེད་ཀྱི་མཛད་སྒོའི་ཐོག་ལ། འགྲོ་བ་ལྷ་དང་བཅས་པའི་མགོན་མཆོག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཞབས་ཀྱིས་མངོན་པར་མཁས་ཏེ་དེ་རིང་བཀའ་དྲིན་ཆེན་པོའི་ཐོག་ནས་ང་རང་ཚོ་བདག་ཅག་གདུལ་བྱ་རྣམས་ཀྱི་ངོར་དངོས་སུ་ཆིབས་བསྒྱུར་བྱས་ནས་དེ་རིང་གི་མཛད་སྒོའི་ཚོགས་མགོན་དུ་དབུ་བཞུགས་གནང་ཐུབ་པ་དེ་ཨ་ནི་ང་རང་ཚོ་གི་ད་སྐྱེ་བ་མང་པོ་གི་བསོད་ནམས་ཀྱི་ཚོགས་བསགས་པའི་གི་འབྲས་བུ་གཅིག་ལ་ངོས་འཛིན་ཞུ་གི་ཡོད། ཨ་ནི་ད་ག་ནང་བཞིན་གྱི་ད་གདན་ས་འདིའི་གི་ཐོག་ནས་བསྟན་པ་ཤེས་རྟོགས་ཞེ་དྲག་ལྷག་པར་དུ་ཨ་ནི་འབྲུག་པ་བཀའ་བརྒྱུད་ཀྱི་བཤད་གྲྭའི་གི་ད་བཤད་སྒྲུབ་གཉིས་ཀྱི་འབྱུང་ཁུངས་ལྟ་བུ་ཆགས་ཐུབ་པ་དེ་དཔེ་ཧ་ཅང་གི་ད་རླབས་ཆེན་པོའི་བྱ་གཞག་ཅིག་ཡིན། འདི་འདི་གི་འབྲེལ་ཡོད་ཚང་མ་ལོ་ལ་ཡང་བསྔགས་བརྗོད་དང་ཐུགས་རྗེ་ཆེ་ཞེས་ཞུ་ཡ་ཡིན། ད་གཙོ་བོ་གཙོ་བོ་ད་སློབ་དཔོན་དབྱིག་གཉེན་གྱིས་གསུངས་པ་ནང་བཞིན་རེད། ད་རྒྱལ་བའི་གི་བསྟན་པ་རིན་པོ་ཆེ་དེ་ལུང་དང་རྟོགས་པའི་བསྟན་པ་གཉིས་སུ་འདུས་པ་ཡིན། དེའི་ཐོག་ནས་ད་ང་རང་ཚོ་བཤད་སྒྲུབ་ཐོག་ནས་འཛིན་སྐྱོང་སྤེལ་གསུམ་བྱེད་དགོས་པ་དེ་གལ་ཆེན་པོ་ཡིན་ཏེ། གཙོ་བོ་གོང་དུ་སྐྱབས་རྗེ་ཁམས་སྤྲུལ་རིན་པོ་ཆེ་གིས་ད་གཙུག་ལག་ཁང་རེད་བཤད་གྲྭའི་གི་བྱུང་རིམ་དེ་ཚོ་ལ་ད་ཁམས་སྤྲུལ་སྐུ་གོང་འོག་གི་ཐོག་ནས་དམིགས་བསལ་གྱི་སྐུ་ལས་ཞེ་པོ་ཅིག་གནང་བཞག་དེ་ཡིན་ཏེ། རྗེས་འཇུག་རྣམས་ཀྱིས་སྐུ་གོང་མའི་གི་ད་རྗེ་སྐུ་གོང་འོག་གི་དགོངས་པ་ལ་གང་ཡོད་པ་དེ་སྐོང་ཐུབ་ཡག་གི་ཚང་མས་ལྷག་བསམ་རྣམ་དག་གིས་ཞབས་ཏོག་སྒྲུབ་ཐུབ་དགོས་ཡག་དེ། གལ་ཆེན་པོ་རེད་ཤག་ཟེར་ནས་འདི་གསོལ་འདེབས་ཞུ་ཡག་ཡིན་ཨ་ནི་དེ་ནང་བཞིན་གྱི་དེ་རིང་གཙུག་ལག་ཁང་ཆེན་པོ་འདི་ལྟ་བུ་ཞིག་ད་ང་རང་ཚོ་གི་ཆེད་མིག་གི་ཡུལ་དུ་མཇལ་ཐུབ་པ་དང་དེ་འདྲའི་གི་ད་རྒྱུ་རྐྱེན་གཙོ་བོ་གཅིག་ཨ་ནི་ཁོ་རང་ཚོ་བསྟན་པའི་གི་སྦྱིན་བདག་དེ་ཚོ་གི་བཀའ་དྲིན་ལ་བརྟེན་ནས་བྱུང་བ་ཡིན་ཏེ་ཨ་ནི་བསྟན་པའི་སྦྱིན་བདག་རྣམས་པ་དེ་རིང་འདི་འདྲའི་གི་སྐལ་བ་བཟང་པོའི་གི་གོ་སྐབས་གཅིག་བྱུང་ཐུབ་པ་དེ་ཡང་ཚད་མེད་ཀྱི་ཆེད་དགའ་བ་བསྒོམ་དགོས་པ་གཅིག་དང་ཨ་ནི་སོ་སོ་གི་བསོད་ནམས་ཀྱི་ཚོགས་རྒྱ་ཆེན་པོ་གཅིག་ཆགས་པ་ཡིན་ཏེ་ཨ་ནི་དུས་རྒྱུན་དུ་ནི་སོ་སོའི་ངོས་ནས་ཀྱི་དགེ་བ་དང་བསོད་ནམས་རྒྱ་ཆེན་པོ་བྱེད་ཐུབ་གི་ཡ་དེ་གལ་ཆེན་པོ་རེད་ཤག་ཟེར་ནས་དེ་གཅིག་ཞུ་ཡ་ཡིན། ཨ་ནི་དེའང་ནང་བཞིན་གྱི་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ད་ང་རང་ཚོ་གི་བོད་གངས་ཅན་གྱི་བསྟན་པ་འདི་ད་ཐོག་མར་མདོ་ལུང་ནས་ཟིན་པ་ནང་བཞིན་བྱང་ནས་བྱང་དུ་དར་ཟེར་ནས